ཨོ་སི་ཀྲུ་ལི་ཡའི་ནང་མཐོ་སློབ་ཁག་ཏུ་སློབ་ཡོན་སྤྲད་ཚུལ། ཨོ་སི་ཀྲུ་ལི་ཡ་ནི་འཛམ་གླིང་གི་ཐོག་མཐོ་རིམ་སློབ་གྲྭར་སློབ་སྦྱོང་བྱེད་པར་འགྲོ་སོང་ཆེ་ཤོས་ཅན་གྱི་རྒྱལ་ཁབ་ཅིག་ཆགས་ཡོད་པ་རེད། དེར་བརྟེན་མཐོ་སློབ་འགྲོ་མཁན་གྱི་སློབ་ཕྲུག་བརྒྱ་ཆ་དགུ་བཅུ་ཙམ་གྱིས་སློབ་ཡོན་སྤྲོད་ཆེད་གཞུང་ནས་བུ་ལོན་ལེན་བཞིན་ཡོད། མཐོ་རིམ་སློབ་མ་ཚོར་སློབ་ཡོན་རོགས་འདེགས་ཆེད་བུ་ལོན་ཁག་མི་འདྲ་བ་འགའ་ཤས་ཡོད་པ་མ་ཟད་སློབ་ཡོན་རོགས་སྐྱོར་ཡང་གནང་གིན་ཡོད། ཨོ་སི་ཀྲི་ལི་ཡའི་ནང་གཙུག་ལག་སློབ་གཉེར་ལོ་གསུམ་འགྲིམས་པར་ཨོ་སྒོར་སྟོང་ཕྲག་གསུམ་སོ་གཉིས་ཙམ་གྱི་འགྲོ་སོང་གཏོང་དགོས་པར་བརྟེན་སློབ་ཕྲུག་མང་ཆེ་བས་དངུལ་འབོར་ཆེན་དེ་འདྲ་སྡེབ་སྤྲོད་ཐུབ་ཀྱི་མེད། ཨན་འབྲུ་ནོར་ཏན་ནི་ཀྲེ་ཏིན་སློབ་གཉེར་ཁང་གི་ཤེས་ཡོན་ལས་གཞིའི་འགན་འཛིན་ཡིན། ཁོང་གིས་མཐོ་རིམ་སློབ་མ་རྣམས་ཨོ་སི་ཀྲི་ལི་ཡའི་དབུས་གཞུང་ནས་མཐོ་སློབ་ཁག་གི་ནང་སློབ་ཡོན་ཆག་ཡང་བཏང་གི་ཡོད་པར་འགྲེལ་བརྗོད་གནང་ཡོད། གཞུང་གི་མཐུན་འགྱུར་འོག་མཐོ་རིམ་སློབ་མ་ཁ་ཤས་ལ་སློབ་ཡོན་ཆག་ཡང་ཡང་ཡོད། དེ་ཡང། ཁྲིམས་ལུགས་དང་ཚོང་ལས་སྦྱོང་མཁན་ལ་ཨོ་སྒོར་ཉིས་སྟོང་ཙམ་ཆག་ཡང་དང། སྨན་སྦྱོང་མཁན་ལ་ཨོ་སྒོར་ཁྲི་གཉིས་ལས་མང་བའི་ཆག་ཡང་ཡོད་པས་སློབ་ཡོན་རིན་པ་ནམ་རྒྱུན་ལས་སླ་བ་ཡོད། མཐོ་རིམ་སློབ་སྦྱོང་ཆེད་བུ་ལོན་གྱི་ལས་གཞི་མི་འདྲ་བ་ཁག་བཞི་ཡོད་པ་ལས། HECS Hex ཞེས་པའི་བུ་ལོན་དེའི་བརྒྱུད་ཨོ་སྟྲེ་ལི་ཡའི་མི་སེར་ཡིན་པའི་སློབ་ཕྲུག་རྣམས་ཀྱིས་གཞུང་ནས་བུ་ལོན་ལེན་ཆོག་པས་སློབ་ཕྲུག་མང་དག་ཅིག་གིས་བེད་སྤྱོད་གཏོང་བཞིན་ཡོད།

སློབ་ཕྲུག་རྣམས་རང་ཉིད་མཐོ་སློབ་ནས་མཐར་ཕྱིན་ཏེ་གླ་ཆ་གང་འཚམ་བསགས་རྗེས་གཞུང་ལ་བུ་ལོན་སྤྲོད་འགོ་བཙུགས་དགོས། གལ་སྲིད་ཁྱེད་ལ་ད་ལྟ་ལོ་རེ་རེར་ཡོང་འབབ་ཁྱོན་བསྡོམས་ཨོ་སྒོར་སྟོང་ཕྲག་ལྔ་བཅུ་ང་དྲུག་ཙམ་ལས་མང་བ་ཡོད་ན་གཞུང་ལ་བུ་ལོན་གསབ་འགོ་བཙུགས་དགོས། འོན་ཀྱང་གཞུང་གི་སྲིད་ཇུས་གསར་པའི་འོག་ལོ་རྗེས་མ་ནས་ཁྱེད་ལ་ཡོང་འབབ་སྟོང་ཕྲག་ལྔ་བཅུ་ང་གཉིས་ཙམ་ཡོད་ན་བུ་ལོན་གསབ་འགོ་བཙུགས་དགོས་པ་ཡིན། ཉེ་བའི་དུས་སུ་ཨོ་སི་ཀྲི་ལི་ཡའི་མི་སེར་ཡིན་པ་གང་ཞིག་ཕྱིའི་རྒྱལ་ཁབ་ཁག་ལ་གནས་སྡོད་བྱས་ན་སློབ་ཡོན་གྱི་བུ་ལོན་སྤྲོད་མི་དགོས། འོན་ཀྱང་ཁྲིམས་གསར་པའི་འོག་གནས་སྟངས་དེར་འགྱུར་ལྡོག་ཕྱིན་ཡོད། ཨན་འབྲུ་ནོར་ཏན་ལགས་ཀྱིས་གསུངས་དོན། ད་ལོ་ནས་བཟུང་ཨོ་སི་ཀྲི་ལི་ཡའི་གཞུང་ལ་སློབ་ཡོན་བུ་ལོན་ཆད་ཡོད་ཚེ། ཕྱིའི་རྒྱལ་ཁབ་གང་དུ་བཞུགས་ཡོད་མེད་ལ་མ་ལྟོས་པར་བུ་ལོན་ཕྱིར་སྤྲོད་བྱེད་དགོས་ངེས་ཡིན། དེ་ཡང་ཁྱེད་ཀྱི་ལོ་རེའི་ཡོང་འབབ

SAHELP ཞེས་པ་ནི། སློབ་ཕྲུག་རྣམས་ཀྱི་སློབ་ཡོན་སྟེང་འཛིན་སྐྱོང་དང་མཐུན་རྐྱེན་གཞན་ཆེད་ལོ་རེ་རེར་ཨོ་སྒོར་སུམ་བརྒྱ་ཙམ་སྤྲོད་དགོས་པ་དེ་ལ་མཐུན་འགྱུར་སྐྲུན་ཆེད་ཡིན། OSHELP ནི་སློབ་ཕྲུག་རྣམས་སོ་སོའི་འདོད་མོས་ལྟར་ཕྱིའི་རྒྱལ་ཁབ་གང་རུང་ལ་དུས་ཚོད་གཅིག་རིང་སློབ་ཕྲུག་བརྗེ་ལེན་སྐྱོད་སྐབས་མཐུན་འགྱུར་སྐྲུན་ཆེད་ཡིན། Fee Help འོག་སློབ་ཕྲུག་རེར་ཁྱོན་བསྡོམས་བུ་ལོན་ཚད་མང་ཤོས་ཨོ་སྒོར་འབུམ་གཅིག་ཙམ་བར་ལེན་རྒྱུའི་ཐོབ་ཐང་ཡོད། འོན་ཀྱང HECS Help འོག་སློབ་ཕྲུག་རྣམས་ཀྱིས་མི་ཚེ་གང་པོར་བུ་ལོན་ལེན་ནས་སློབ་སྦྱོང་མུ་མཐུད་བྱེད་ཆོག་ཨོ་སི་ཀྲི་ལི་ཡའི་མི་སེར་དང་གཏན་འཇགས་སྡོད་མི་གཉིས་ཀ་ལ་དབུས་གཞུང་གི་སློབ་ཡོན་ཆག་ཡང་ཡོད་ཀྱང་བུ་ལོན་ལེན་པར་ངེས་པར་དུ་ཨོ་སི་ཀྲི་ལི་ཡའི་མི་སེར་ཡིན་དགོས། གཏན་འཇགས་སྡོད་མི་རྣམས་ཀྱིས་སློབ་ཡོན་འབོར་སྤྲོད་བྱེད་དགོས་པ་ཡིན། མཐོ་སློབ་འགའ་ཤས་ཀྱིས་སློབ་ཕྲུག་རྣམས་ལ་སློབ་ཡོན་དང་དེ་མིན་མཐུན་རྐྱེན་གཞན་ཐོག་རོགས་སྐྱོར་གནང་བཞིན་ཡོད། འོན་ཀྱང་ཨོ་སི་ཀྲི་ལི་ཡའི་གཏན་འཇགས་སྡོད་མི་རྣམས་ལ་མི་སེར་བཞིན་སློབ་ཡོན་མཐུན་འགྱུར་གྱི་རོགས་རམ་དང་ཁེ་ཕན་མང་པོ་ཞིག་ལེན་མི་ཆོག་སློབ་ཕྲུག་རྣམས་ཀྱི་འགྲོ་གྲོན་གཞན་ཆེད་གཞུང་གི་རོགས་སྐྱོར་ཟུར་ཕོགས་ཞུས་ཆོག Youth Allowance applies for young people aged up to Youth Allowance ཞེས་པའི་གཞོན་སྐྱེས་ལ་དམིགས་པའི་ཟུར་ཕོགས་དེ་ནི་ན་གཞོན་ལོ་ན་ཉི་རྩ་བཞི་བར་ཡིན་མཁན་རྣམས་ལ་ཡིན། སྤྱིར་རོགས་སྐྱོར་དེ་ནི་གལ་སྲིད་ཁྱེད་ཀྱི་ཕ་མ་གཉིས་ལ་ཁྱོན་བསྡོམས་ཡོང་འབབ་ཨོ་སྒོར་འབུམ་གཅིག་དང་ཁྲི་ལྔ་ལས་ཉུང་བ་ཡིན་ན་ཞུས་ཆོག། དེ་ཡང་རོགས་སྐྱོར་དངུལ་གྱི་ཚད་ནི་ཁྱེད་ཀྱི་ཕ་མའི་ཡོང་འབབ་དང་ཁྱེད་རང་གི་ལས་ཀའི་གླ་ཆ་ལ་གཞི་འཛིན་གྱི་ཡོད། རོགས་སྐྱོར་དངུལ་མི་ཉུང་བ་དེ་དག་མཐོ་སློབ་འགྲོ་མཁན་ཚོ་ལ་ནམ་རྒྱུན་བཟའ་སོང་དང་ཁང་གླ་སོགས་ལ་ཕན་ཐོགས་ཆེན་པོ་ཡོད། སྐྱབས་བཅོལ་བ་དང་འཕྲལ་སེལ་སྲུང་སྐྱོབ་མཐོང་མཆན་ཡོད་པ་རྣམས་ལ་གཞུང་གི་མཐུན་འགྱུར་རོགས་རམ་དེ་དག་མེད་པའི་རྐྱེན་གྱིས་མཐོ་སློབ་ལ་བསྐྱོད་པར་དཀའ་མོ་ཡོད། ཨོ་སི་ཀྲི་ལི་ཡའི་སྐྱབས་བཅོལ་ལྷན་ཁང་གི་འབྲེལ་མཐུད་འགན་འཛིན Tim O'Connor ལགས་ཀྱིས་ཁོང་ཚོས་མཐོ་སློབ་ཁག་མང་པོ་ལ་འབྲེལ་བ་བྱས་ནས་སྐྱབས་བཅོལ་བའི་སློབ་ཕྲུག་རྣམས་ལ་སློབ་ཡོན་གྱི་མཐུན་འགྱུར་རོགས་རམ་རག་ཐབས་བྱེད་བཞིན་ཡོད་ཅེས་གསུངས་ཡོད། སློབ་ཡོན་རོགས་རམ་བརྒྱུད་སྐྱབས་བཅོལ་བའི་སློབ་མ་རྣམས་ལ་དཀའ་ངལ་མེད་པའི་ཐོག་མཐོ་སློབ་འགྲིམ་རྒྱུའི་གོ་སྐབས་བསྐྲུན་ཐུབ། ང་ཚོའི་ཤེས་གསལ་ལྟར་ན། སྐྱབས་བཅོལ་བ་མང་པོ་ཞིག་གིས་སློབ་སྦྱོང་བྱས་ནས་ཨོ་སི་ཀྲི་ལི་ཡའི་ནང་མི་ཚེ་གསར་པ་སྐྱེལ་འདོད་ཡོད་པ་ཤ་སྟག་རེད། ཤེས་ཡོན་བརྒྱུད་ཁོང་ཚོ་ལ་གོ་སྐབས་གསར་པ་བསྐྲུན་ནས་མ་འོངས་པར་ལས་ཀ་ཡག་པོ་རག་རྒྱུ་དང་ལྷག་པར་དུ་སོ་སོའི་རིག་རྩལ་ཀྱི་ནུས་པ་ཡོད་ཚད་བེད་སྤྱོད་བྱེད་ཐུབ་པའི་ངང་ཨོ་སི་ཀྲེ་ལི་ཡའི་རྒྱལ་ཁབ་ཀྱི་དཔལ་འབྱོར་དང་སྤྱི་ཚོགས་ལ་ཞབས་འདེགས་ཞུ་ཐུབ་པ་ཡོང་རྒྱུ་དེ་ཡིན། ད་ལྟའི་ཆར་ཨོ་སི་ཀྲེ་ལི་ཡའི་སྐྱབས་བཅོལ་ལྷན་ཁང་གིས་ཨོ་སི་ཀྲེ་ལི་ཡའི་ནང་མཐོ་སློབ་ཁག་བཅུ་བཞི་ཙམ་དང་མཉམ་དུ་འབྲེལ་བ་བཙུགས་ནས་སྐྱབས་བཅོལ་བ་རྣམས་ལ་སློབ་ཡོན་རོགས་སྐྱོར་ཡོང་བ་ལ་མུ་མཐུད་འབད་བརྩོན་བྱེད་བཞིན་ཡོད། SBS Tibetan།